ཨ་ཕྲུ་གུ་ཆུང་ཆུང་སྐད་ཆ་སྐད་ཆ་གང་ཡང་མ་བརྗོད་གོང་ནས་སྲོག་ཆགས་ཅིག་མ་ཐོག་བསད་མ་ཐོག་ནས་དཔེ་བསད་ཡས་དེ་འདྲ་ལ་དགའ་པོ་བྱེད་མཁན། ཨ་དེ་འདྲ་ཡོང་གི་འདུག་མ། ཨ་ད་ག་ནང་བཞིན་བྱས་ནས་ཨ་མའི་ཡས་མ་དེ་ཚོ་ལ་མིག་ལོག་ལྟ་ཡས་དང། ཚིག་ངན་ལབ་ཡས་དང་དེ་འདྲ་དགའ་པོ་ཡོང་ཡས་དེ་ཁོ་སྟོན་པ་མི་དགོས་ཡས་དེ་གོམས་གཤིས་ཆེན་པོ་ཡོད་པའི་རྟགས་རེད་པ།

གཙོ་བོ་བྱས་ནས་བྱས་ནས་ཨ་ཏྲ་ཏཱ་ཐའི་ཆོས་ནི་ཆོས་ལ་འཇུག་ཡས་དེ་ནི་ཁག་པོ་ཞེ་པོ་ཅིག་ཡོང་གི་འདུག་འང་དེ་ག་རེ་རེད་ཟེར་ན་དགེ་བའི་ལས་ལ་གོམས་གཤིས་མེད་པའི་དཔག་ཚད་རེད་མི་དེ་རེད་བ། དེ་འདྲ་ཡིན་ཙང་ང་ཚོ་དགེ་བ་དང་མི་དགེ་བ་གཉིས་ཀྱི་ནང་ནས་མི་དགེ་བའི་རྟོག་བྱེད་ཀྱི་ཡོད་པ་དང། འདོད་པ་མི་དགེ་བའི་ལས་ལ་སྐྱེ་བ་ཐོག་མ་མེད་པ་ནས་ང་ཚོ་གོམས་གོམས་གཤིས་ཆེན་པོ་ཡོད་པ་དེ་རང་གིས་རང་ལ་བརྟག་ནས་ཧ་གོ་གི་རེད་པ་སོ་སོ་སོ་སོའི་སེམས་དེ་དགེ་བ་བྱེད་དེ་དཀའ་ལས་ཁག་འདུག་སྡིག་པ་བྱེད་དེ་དཀའ་ལས་ཁག་འདུག།

ང་ཚོ་མི་ལོ་ལྔ་བཅུ་ཐམ་པ་ལ་ཉི་མ་གཅིག་བྱས་པའི་ཉི་མ་སུམ་ཅུ་ལ་ཟླ་བ་གཅིག། ཟླ་བ་བཅུ་གཉིས་ལ་ལོ་བྱས་པའི་རྒྱལ་ཆེན་རིགས་བཞིའི་ལོ་ལྔ་བརྒྱ། ལོ་ལྔ་བརྒྱ་ཐུབ་པ་དེ་དམྱལ་བ་ཡང་སོས་པའི་ཚེ་ཚད་ཉི་མ་གཅིག་རེད། ཉི་མ་གཅིག་པོ་དེ་ད་ག་རང་བརྩིས་ནས་ཟླ་བ་གཅིག་ཟླ་བ་གཅིག་དེ་ཟླ་བ་བཅུ་གཉིས་ལ་ལོ་བརྩིས་པའི་རང་ལོ་ལོ་ལྔ་བརྒྱ་ཐམ་པ་ནི། དེ་བྱས་ཡོང་དུས་ང་རང་ཚོ་མི་ལོ་ལ་བགོ་བཤའ་བརྒྱབ་པ་ཡིན་ན་དམྱལ་བ་ཡང་སོས་པའི་སེམས་ཅན་དེ་ཀྱི་ཉི་མ་གཅིག་གིས་ང་ཚོ་མིའི་ལོ་དེ

ཨོ་དེ་འདྲ་བྱེད་བྱས་ནི་བས། སྡུག་བསྔལ་རྣམ་པ་སྣ་ཚོགས་ཅན་ནི་ཐུགས་སུ་མྱོང་འདི་སྐྱེས། གྲངས་ད་ལྟ་གྲངས་ཚད་ཆོས་ནི་མེད་པར་བྱེད་བྱས་ནི། རང་གི་ལུས་ཀྱི་དུམ་བུ་སྟོང་ཕྲག་དེ་འདྲ་མར་འགྱེས་བྱས་ནི། ལྷ་དཔལ་རྒྱལ་ཚེ་ཀུ་ལེ་བལ་ནུ་ལོ་རོ་སྒོ་དུ་གསོལ་བས་ལྕགས་སྒྲོག་གིས་སུ་ལྟ་གྲུབ་ཀྱི་སྣང་བ་ཤར་ནས་དེ་འདྲ་བསྡད་ཀོ་ཡ།

ལ་དེ་གཅིག་མ་རེད་ཟེར་དམྱལ་བའི་སེམས་ཅན་བསྲིངས་ཏེ། ཕ་ནོར་ལྟད་མོ་ལྟ་བའི་བཟོ་ལྟ་འདྲ་བྱས་ནས་ཕ་རོལ་ལ་ཚུ་རོལ་བཟོ་ལྟ་འདྲ་མི་ལྟ། རང་ཉིད་ལྟད་མོ་ལྟ་གི་ཡོད་པའི་བཟོ་ལྟ་འདྲ་མི་ལྟ། ཕ་ནོར་དམྱལ་བའི་སེམས་ཅན་དེ་རང་གིས་སྐད་ལ་ཉན་པའི་བཟོ་ལྟ་འདྲ་མི་ལྟ་ན་མ་ཡིན་པ་ང་རང་ཚོ་རང་ཉིད་དེ་ནི་སྐྱེ་ངེས་ཡིན་པ་དང་རང་ཉིད་སྐྱེས་ཚར་བའི་ཉམས་ཐོན་བྱས་ནས་ནི་སྒོམ་དགོས་རེད། དམྱལ་བའི་སྡུག་བསྔལ་ལ་སོགས་པ་དེ་ཚོ་གྲུབ་འབྲས་ལ་སོ་སོ་རང་དེ་ནང་ལ་འགྲོ་ངེས་ཡིན་པ། དགོས་ངེས་ཡིན་པ་དཔེར་ན་མཐའ་གཅིག་ཏུ་རེད་པ་ག་རེ་ཟེར་ན་རང་གི་ལས་དེ་ལྟ་བུ་རྒྱུད་ལ་ཡོད་པ་ཡིན་ན། དེ་ནི་ལས་དེའི་འབྲས་བུ་དེ་སྨིན་རྒྱུ་ཡིན་པ་ཐག་ཆོད་དེ་རེད་པ། དེ་འདྲ་ཡིན་ཙང་དམྱལ་བའི་སྡུག་བསྔལ་དེ་ཚོ་བསམ་དུས་སྐབས་ལ་ལྟད་མོ་ལྟ་བ་དེ་འདྲ་མ་ཡིན་པ་རང་ཉིད་དེ་ནི་སྐྱེ་ངེས་ཡིན་པ་དང་དངོས་སུ་སྐྱེས་ཚར་བའི་མྱོང་བ་ལ་སོགས་པ་ཚུལ་སྟོན་བྱས་ནས་སྒོམ་དགོས་པ་སྐུ་རུ།

རྣག་ཁྲག་དང་ཆུ་སེར་ལ་སོགས་པ་ཚོར་འགྱུར་འགྲོ་བ་མ་གཏོགས་བཟའ་བཏུང་ཡིད་དུ་འོང་བ་དེ་འདྲ་ལ་ལོངས་སྤྱོད་པའི་སྐལ་བ་རྩ་བ་ཡོད་མ་རེད། ཡི་དྭགས་འགའ་ཞིག་འགའ་ཞིག་ཡས་ནི་ཆུ་བོ་ཆེན་པོ་དེ་འདྲ་འཁྲིས་ལ་སླེབས་དུས་སྐབས་ལ་དེ་མ་ཐག་པར་ཆུ་བོ་མཐོང་ཡས་མེད་པར་བྱས། འོག་གི་ནི་གྲོང་རོ་ལ་སོགས་པ་དང། སྲན་མ་སྡོང་དུམ་ལ་སོགས་པ་དེ་འདྲ་ནི་མ་གཏོགས། ཆུ་བོ་བཟང་པོ་ལ་སོགས་པ་ཐག་རིང་པོ་ནས་མཐོང་དུས་སྐབས་ལ་དེའི་འཁྲིས་ལ་སླེབས་དུས་མཐོང་ཡས་ཡོད་མ་རེད། དཔེར་ན་ང་རང་ཚོ་ཡི་དྭགས་ལ་སྐྱེས་ཀྱི་ཡི་དྭགས་ཅིག་ཡོད་པ་ཡིན་ན། ད་ལྟ་དེ་རྣམས་ལ་ཆུ་དེ་བ་བརྒྱས་འགྲུབ་པ་ཡིན་ན་ཆུ་མིག་གིས་མཐོང་ཡས་མ་རེད་ལ་ཆུ་ལ་ལོངས་སྤྱོད་ཡས་མ་རེད། ཁོ་ཁ་སྐོམ་དུ་བསྡད་དེ་མ་གཏོགས་གང་བྱ་ཡས་མ་རེད་ཁོ་ལས་ཟེར་ཡས་དེ། རྣམ་པ་སྣ་ཚོགས་ཀྱི་དཔེ་འོང་དུས་མཐོང་ཚུལ་མི་འདྲ་རྣམ་པ་སྣ་ཚོགས་ཀྱི་མཐོང་གི་རེད་པ། ང་རང་ཚོ་མི་ལ་ད་ལྟ་ཆུ་འདུག་ཆུ་མཐོང་ཡས་ཡོད་པ་དེ་ཆུ་མཐོང་ཡས་ཀྱི་ལས་དང་ལྡན་པ་ཡིན། ལྷ་ཡིན་ན་ཡང་ནི་དེ་ལས་ལྷག་རིགས་ཀྱི་ནི། ང་ཚོས་མཐོང་དུས་ཀྱི་ཆུ་རང་དགའ་བ་དེ་རང་དགའ་བ་མ་ཡིན་པར་བདུད་རྩི་དེ་འདྲ་མཐོང་གི་རེད། ངས་ཡི་དྭགས་ལ་ཚ་གྲང་གི་སྡུག་བསྔལ་ཟེར་ཡས་དེ་དཔེར་ན་དཔྱིད་ཁ་ཡི་དུས་ལ་སླེབས་དུས་ཀོ་ལ་ཟླ་བའི་རེག་བྱ་དེ་ཡང་ཚ་འགྲོ་ཡ་དེ་འདྲ། ནི་དགུན་ཁ་སླེབས་དུས་ཀོ་ལ་ཉི་མའི་རེག་བྱ་དེ་གྲང་འགྲོ་ཡ། དེ་འདྲ་མངོན་སུམ་དུ་ང་ཚོ་དེ་རིང་སང་ཉིན་ནས་ཡོང་ཡ་འདུག་བ། ལུང་པ་ཁ་ཤས་ཁ་ཤས་ནང་སླེབས་དུས་ཀོ་ལ་དགུན་ཁ

ང་སོང་ཡང་ནི་བུ་ཨེ། ལྔ་བརྒྱ་ཐམ་པ་བུ་ཕྲུག་ལྔ་བརྒྱ་ཐུབ་པའི་ཅིག་སོང། ང་ཚང་མ་ཚང་གཅིག་བས། གྲོགས་ཁོ་ཏོག་གཅིག་ནི། ཁྲི་རྐང་གི་མདུན་ན་བཟོད་གླགས་དམན་པ་ཅིག་འཐོར་སོ་མྱོང་ནས་འདས་དེ་ཡོད། ཡི་དྭགས་སྲིན་དེ་ཟ་ཡག་མེད་ནི་ཏོག། ཏོག་ཤི་ཐལ་སྦྲུལ་ཅན་ག་རེ་བྱེད་པའི་ཡིན་ནའི་ཤི་བའི་ལོགས་སུ་གྱུར་ཡོད་མོད། ག་ཟེར་གྲོགས་ཁོ་ཏོག་ནི་ཁོ།

མ་རྐང་འབུ་ཆུ་མ་དེ་ཡོད་མ་དེ་མ་ཁྱེད་དྲུང་ནས་མ། མི་ལྔ་བརྒྱ་ཐམ་པ་ཟ་དགོས་རེད་ཡི་དྭགས་ལྔ་བརྒྱ་ཐམ་པ་ཟ་དེ་དགོས། གྲོད་ཁོག་རྒྱགས་རྒྱུ་ལྟ་ཕར་ཞིག་བཞག་ནས་ལས་དྲི་མ་ཙམ་ཡང་སྣོམ་ཡ་མེད་པའི་ཆགས་ཀྱི་རེད་པ། ཨོ་དེ་འདྲ་ཅིག་དེ་དགོས་ཡ་དེ་ད། ཡང་འགའ་ཤས་འགའ་ཤས་ལོ་ཉི་ཤུ་རྩ་ལྔ་རེ་དེ་ཀུ་ལེ་ཆུ་ཐིགས་པ་གཅིག་ཁ་ལ་མ་རག་བྱས། ཨ་བསྡད་ཀྱི་ཡོད་དེ་འདྲ། ཨ་མ་དགེ་ཚུལ་མཆོག་ཅན་ཟེར་མཁན་དེའི་ཨ་མ་ཡི་དྭགས་ལ་སྐྱེས་བྱས་ནས་དགེ་ཚུལ་མཆོག་ཅན་གཏོར་མ་གཏོང་དུས་གོ་ལ་ཨ་མ་དེ་ཡི་དྭགས་འཇིགས་སུ་རུང་བ་ཞིག་སྐྱེས་བྱས་ནས་ཨ་ནེ་དགེ་ཚུལ་ལ་གཏོར་མ་སློང་ག་ཡོང་ཨེ་དགེ་ཚུལ་ཡི་དྭགས་དེ་མཐོང་བས་ཡིད་ས་ཞེད་ཐག་ཆོད་བྱས་ནས་བྲོས་བྱས་འདུག་བ་བྲོས་བྱས་དེ་ཨ་མ་དེ་ཁ་གྲགས་ནས་ཁྱེད་རང་མ་བྲོས། ང་ཁྱེད་རང་གི་ཨ་མ་ཡིན་ཟེར་དེ་འདྲ་ལོ་རེ་དེ་འདྲ་བྱུང་བ་རེད་པ་ང་ཁྱེད་རང་ཨ་མ་ཡིན། ཨེ་ཁྱེད་རང་ག་འདྲ་བྱེད་ཟེར་ཟེར་དེ་ང་ཤི་བྱས་ནས་ཡི་དྭགས་ལ་སྐྱེས་ནས།

ཨ་ནི་དགེ་ཚུལ་དེས་རང་གི་ཨ་མ་ཡི་ས་ལྟོགས་ཤི་ཕྱིར་མོས་ཀྱིས་ཨ་ནི་བཙན་དབང་བྱེད་བྱས་ནས་རས་ཡུག་ཅིག་ཕྲོགས་ནས་ཡར་ཁྱེར་འོངས་ནས་སངས་རྒྱས་དགེ་འདུན་དང་བཅས་པ་ལ་ཡར་ཕུལ། ཡར་ཕུལ་ནས་དེ་བྱས་དུས་ཀོ་ལ་ཡི་དྭགས་དེ་ཨི་ནི་སེར་སྣ་ཆེན་པོ་ཤ་ཏག་ཡི་ས་ཉི་མའི་གུང་ཡར་ཕུལ་དུས་ཀོ་ལ་མཚན་ལ་རྐུ་མ་རྐུ་མ་རྐུས་འཁྱེར་འགྲོ། ཡི་དྭགས་ཨ་མ་དེས་འཁྱེར་འགྲོ། ཡང་མར་འཁྱེར་འགྲོ། དེ་འདྲ་ཐེངས་མ་གསུམ་ཙམ་བར་དུ་བྱས་དེ་རྩ་ནས་དེ་འཁྱེར་རུ་མ་བཅུག་བྱས། ཨ་མ་དེ་བློས་མ་གཏོང་བྱས། ད་ནི་ག་རེ་བྱེད་དགོས་རེད་ཟེར་སངས་རྒྱས་ལ་ཡར་ཞུས་དུས་ཀོ་ལ་སངས་རྒྱས་ཀྱིས་རྗེས་མ་ཐབས་ཤེས་ཡོད་མ་རེད་དེ་སེར་སྣ་གི་དབང་གིས་དེ་འདྲ་བྱེད་ཀྱི་རེད། ཧེ་ས་རས་དེ་ཕེབས་པར་དྲལ་བྱས་ནས་ཞིབ་ཞིབ་བཟོས་བྱས་ནས་དགེ་འདུན་གྱི་གདན་ལ་ལྷན་པ་བརྒྱབ་ནས་བཞག་ཡོད། ད་ནི་ཁོ་འཁྱེར་ཐུབ་ཀྱི་མ་རེད་པ་ལྷན་པ་འཁྱེར་བ་ཡིན་ནའི་ཕན་ཐོགས་ཀྱི་ཡོད་མ་རེད་པ། ད་ནི་དགེ་ཚུལ་དེས་ཞིབ་ཞིབ་ཅིག་གཏུབ་བྱས་ནས་དགེ་འདུན་གྱི་གདན་ལ་ལྷན་པ་བརྒྱབ་བྱས་ནས་ད་གཟོད་བཞག་དགོས་ཡོད་དེ་འདྲ་བྱུང་བ་རེད་ས་ཡེ་རྩ་ལ་ཅི་རྩ་སེམས་ན་སེར་སྣ་ཆེ་རུ་ཆེ་རུ་འགྲོ་གི་རེད་ཀོ། ཁོ་དམག་མི་གཅིག་བསྒྲིལ་བ་དེ་ཡང་མི་འགོར་བ། དེ་འདྲ་ཡིན་ཙང་ཡི་དྭགས་ལ་སྐྱེས་པ་ཡིན་ནའི་ང་ཚོ་བཀྲེས་སྐོམ་གྱི་སྡུག་བསྔལ་ཙམ་གཅིག་མི་ཚད་པར་དེ་ལས་ཉེ་བརྒྱུད་ཀྱི་སྡུག་བསྔལ་ཡོད་རེད་འཇིགས་སྐྲག་ཀྱི་སྡུག་བསྔལ་ཡོད་རེད་ཚ་གྲང་གི་སྡུག་བསྔལ་ཡོད་རེད། ཟས་བཟང་པོ་ལ་ལོངས་སྤྱོད་ཡག་དེ་ཁྱོན་ཡོད་མ་རེད་འགའ་ཞིག་འགའ་ཞིག་ལ་སྐེ་ལ་མདུད་པ་ཐེབས་བྱས་ནས། ཆུ་ཐིགས་པ་ཅིག་མ་མ་ཐག་ཞིག་སྐེ་ལ་མདུད་པ་དེ་གིས་བཀག་བྱས་དེ་འདྲ་བསྒྲིལ་དེ་ཡོད་རེད། ད་ནི་གྲོགས་པོ་ལྟོ་བས་ཀྱི་སྡུག་བསྔལ་དེ་ཡིན་ན།

ཡང་དག་ནི་ཅི་ཞེ་ན་རང་གི་ལུས་ལ་སྐྱེས་པའི། རང་གི་ལུས་ལ་སྐྱེས་པའི་པགས་པ་ལ་སོགས་པ་དེ་ཚོ་ལ་ཆགས་ཞེ་ན་རང་གི་སྲོག་ཡོད་ཅེས་སྒྲུབ་པའི་དགྲ། ངོ་མ་ཅི་སྐྱིད་ཡིན་ན་སོ་སོ་རང་གི་ལུས་ཅི་འོང་གིས་སྦྱང་བྱ་སྐྱིད་སོ་སོ་ལུས་དེ་རེད་ཟེར། ལུས་དེ་ཡི་འོང་གིས།

སྐྱེ་བ་ལྔ་བརྒྱ་བར་དུ་སྤྲེའུ་སྐྱེ་གི་འདུག་པ་མི་གཅིག་ལ་ཁྱི་ཟེར་ལབ་བཞག་སོང་ན། སྐྱེ་བ་ལྔ་བརྒྱ་བར་དུ་ཁྱི་སྐྱེ་བ་ལེན་གྱི་འདུག་པ། ང་རང་ཚོའི་དགོང་དག་ལ་ཁྱི་ཡུལ་སྐད་དེ་དུ་སོ་སོར་སྙིང་པོ་སྟེ་དུ་སོང་དག་ཟེར་བ་དེ་སོ་སོར་ཁྱི་དེ་འཁྱག། ཁྱི་དེ་ནང་གི་སྦྱིན་བདག་ཆ་མ་བྱས་ཉེས་པ་ཁྱོན་ནས་ཡོད་མ་རེད་པ། ཁོ། ལུས་དེའི་སེམས་ཉིད་དུ་ཡང་ནས་ཡང་དུ་སྐྱེས་འགྲོ་བ་རེད་པ། ཡང་ནས་ཡང་དུ་སྐྱེས་འགྲོ་བ་རེད་པ། དེ་འདྲ་ཡིན་ཙང་དུད་འགྲོ་ལ་སྐྱེས་ནས་སྡུག་བསྔལ་གྱི་རང་བཞིན་གཅིག་མ་གཏོགས། དེ་ལས་ཡག་ཅིག་ཁྱོན་ནས་ཡོད་མ་རེད། དེ་འདྲ་ཡང་ང་ཚོ་ད་ལྟ་ངན་སོང་གསུམ་ཀ་ན་སྐྱེ་ཡག་གི་རྒྱུ་ཡིན་ན་གྲངས་མེད་མང་པོ་བསགས་ཚར་ནས། མི་དགེ་བཅུ་པོ་དེ་བསགས་ནས་མི་དགེ་བཅུ་པོ་དེ་ཆེན་པོ་གཅིག་བསགས་པ་ཡིན་ན་དམྱལ་བ། འབྲིང་གཅིག་བསགས་པ་ཡིན་ན་ཡི་དྭགས། ཆུང་ངུ་གཅིག་བསགས་པ་ཡིན་ན་དུད་འགྲོ་ཟེར་ཏེ་གསུངས་པ་རེད། ཨ་དེ་འདྲ་གསུངས་པ་ཡིན་ཙང་ཨ་ནི་ང་ཚོ་མི་དགེ་བཅུ་ཡི་ནང་ནས། ད། ཤེས་དང་མི་མིན་བསད་ཡག་ལ་སོགས་པ་དང་དེ་ཚོ་མིན་པ་ཡིན་ནས། གཞན་མ་དཔེར་ན། རྫུན་ཟེར་ཡག་ཡིན་ནམ་ཕྲ་མ་ཟེར་ཡག་ཡིན་ནམ་ངག་འཁྱལ་ཟེར་ཡག་ཡིན་ནམ། དེ་ཚོ་བཀྲངས་ཏེ་ད་ང་ཚོ་རྟག་ཏུ་ཞོལ་ལས་པས། དེ་དུས་དུས་ནས་བསགས་བསགས་པ་འདི་གོ་རུང་ལྷག་པར་དུ་ཡང་ངག་འཁྱལ་ཟེར་མཁན་དེ་ད་ཡར་ལངས་ཚར་ཡོད་པ་དེ་ངག་འཁྱལ་ཁོ་རང་རང་དེ་མི་ཚེ་རྫོགས་ཀྱི་རེད་པ། སྐད་ཆ་དོན་མེད་ཀྱི་སྐད་ཆ་བཤད་ཆོས་ལྡན་གྱི་སྐད་ཆ་མ་བཤད་བྱས་དོན་མེད་ཀྱི་སྐད་ཆ་བཤད་ཚང་མ་ཐམས་ཅད་ངག་འཁྱལ་ཟེར་གྱི་ཡིན་པས། ཙང་ངག་འཁྱལ་ཅིག་དེ་བྱེད་པ་ཡིན་ནས་བསགས་པ་ཡིན་ནས་དེ་ཆེན་པོ་བྱེད། སྦྱོར་དངོས་མཇུག་གསུམ་ཚང་བའི་སྒོ་ནས་བསགས་པ་ཡིན་ནས་དམྱལ་བར་སྐྱེ། སྦྱོར་དངོས་མཇུག་གསུམ་ཚང་ག་མ་ཚང་བ་འགའ་ཞིག་ཚང་བདེ་སྐྱིད་ཀྱི་དོན་དགྲ་ཆེ་དྲན་གྱིས་བྱས་པ་ཡིན་ན་ཡི་དྭགས་སྐྱེ་གི་རེད། ཆུང་ངུ་གཅིག་མ་གཏོགས་མེད་པ་ཡིན་ན་དུད་འགྲོ་ལ་སྐྱེ་གི་རེད། དེ་འདྲ་བྱས་པ་ཡིན་ཙང་ང་ཚོ་ཡིན་ཡིན་ན་རྒྱུ་དེ་བསགས་དེ་མ་བསགས་ཟེར་གི་ཆུ་ནི་ཡང་རྒྱལ་པོའི་བང་མཛོད་དང་གཅིག་པ་རེད། མི་དགེ་བཅུ་པོ་ཚང་མ་ཐམས་ཅད་སོ་སོ་ང་རང་ཚོ་བསགས་ཚར་བསགས་ཚར་རེད། བསགས་ནས་ད་ལྟ་མ་ཉམས་པར་བྱས་བསྡད་ཡོད་རེད། རྣམ་སྨིན་གྱི་འབྲས་བུ་དེ་ཡིན་ན་འཕེན་གྱི་ནི་འཕེན་ཆོག་ཆོག་བྱས་བསྡད་ཡོད་རེད།

ཡོངས་སུ་སྨིན་ཉིད་རྩ་བ་དང་ཚིག་ཚོགས་ཀྱི་དེ་འདྲ་ཅིག་ལབ་པ་ཡིན་ན་བསྐལ་པའི་བར་དུ་ཡང་ནི་སྡིག་པའི་རྣམ་སྨིན་ནི་འདེབས་དགོས། ཟེར་དེ་འདྲ་གྱིས་ཡང་ནི་གང་ལ་སོགས་དོགས་ཟོན་ཆེན་པོ་མ་བྱས་པ་ཡིན་ན་ཉེན་ཁ་ཆེན་པོ་རི་དྭགས་རི་ཚ་རི་རང་དང་རང་མྱང། མི་ཡི་མ་ཅི་ལ་ང་རང་ཚོ་བཀའ་ཆད་དུས་ཀྱི་དུས་ཞེས་སྡིག་པ་བྱེད་དགོས་རུང། སྡིག་པ་བྱེད་དགོས་ཡི་རྩ་དེ་ཚོ་ཞག་ཏུ་ཞུ་ལ་ཡང་ནི་དགེ་བ་དེ་མ་བསགས་བྱ། སྡིག་པ་དེ་མང་ཐག་ཆོད་ཅིག་བསགས། ཨ་ནི་འགྲོ་ག་ལ་ག་སོ་སོ་ཤི་ག་ལ་ག་རེད་དེ་སྡིག་པའི་འབྲས་བུ་ད་རང་སྐྱོ་ཀུན་འཁྱིལ་བར་མི་འདུག་མི་གཞན་མ་ཞིག་ཀི་ལ་ཁེ་ངེས་ཡོད་མི་རུང་བ། མི་གཉིས་རྒྱ་འདྲེ་རྒྱབ་པ་ཡིན་ན་མི་གཅིག་ལ་ང་རང་ས་སོ་སོ་དགའ་ཕྱོགས་དེ་ལ་རོགས་འདྲ་ཅིག་བྱེད་ཁ་ངན་ཚིག་ངན་འདྲ་ཅིག་ལབ་ཡིན་ན། རྗེས་མ་སྡིག་པའི་འབྲས་བུ་ད་རང་མྱོང་དགོས་རུང་མི་འདུག་རོལ་བྱེད་མཁན་དེ་ཁྱེད་རང་ང་ལ་རོགས་བྱས་པ་རེད་ང་ཡི་ཀི་ལ་དེ་མྱོང་ཁ་ཡོང་གི་ཡོད་མི་རུང་རང་སྐྱོ་ཀུན་ཡོང།

དགེ་བ་བྱེད་པའི་སྐལ་བ་ཡོད་པས་མི་ལུས་ཐོབ་ཡོད་པས། དེའི་སྐལ་བ་ཡོད་པའི་སྐབས་ལ་དེའི་སྐལ་བ་དེ་མ་སྐྱེས་ཅེས་རྟོགས་སུ་བཞག་པ་ཡིན་ན་ངན་སོང་གི་སྡུག་བསྔལ་དེ་ཅི་མྱོང་ནས་ངན་སོང་གསུམ་གྱི་ལུས་རྟེན་རང་རང་གི་ལ་ཅི་རྨོངས་ས་སོང་ན་དེ་ནི་ཡོད་མ་རེད་དེ་ནི་དགེ་བ་བྱེད་དགོས་བསམ་པ་ཙམ་ཡང་དྲན་གྱི་མ་རེད། བསམ་པ་ཙམ་ཞིག་ཡོད་པ་ཡིན་ན་གལ་སྲིད་ཡོད་སྲིད་པའི་དབང་དུ་བཏང་པ་ཡིན་ན་དགེ་བ་བྱེད་ཐུབ་ཀྱི་མ་རེད། ཚེའི་མཐུ་བོ་དང་མི་འདུག་ག་ང་ཚོ་དུད་འགྲོ་ལ་བལྟས་ཞེས་དང་ཧ་གོ་བར་བྱ། ཧ། དེ་འདྲ་ཡིན་ས་ད་ལྟ་ང་རང་ཚོ་རང་དབང་ཡོད་པའི་སྐབས་དེ་ན་མ་མཐའ་མ་མཐའ་ཡང་ངན་སོང་གསུམ་དུ་མ་ལྷུང་ཟེར་ཅིག་ངན་སོང་གསུམ་དུ་མ་ལྷུང་ཟེར་ཅིག་བྱས་མ་ཚར་ན་མི་ལུས་ཐོབ་པ་དེ་གོ་མ་ཆོད་ཡིན་པས། བྱུང་བ་ཡིན་ན་ད་བར་དུ་ཐམས་ཅད་ཕྱིན་པ། གལ་སྲིད་དེ་མ་བྱུང་བ་ཡིན་ན་ངན་སོང་དུ་མ་ལྷུང་ཟེར་ཅིག་མ་ཕྱིན་པ་ཡིན་ན་ཐབས་སྐྱོ་པོ་ཧྲིལ་པོ་ཅིག་ང་ཚོ་མི་ལུས་ཐོབ་པ་དེ་གོ་མ་ཆོད་པའི་ཆེད་རང་གིས་རང་འཕྲོ་བརླག་གཏོང་དེ་ལས་བསླུ་བ་ཅི། དེ་ལས་རྨོངས་པ་གཞན་མེད་དོ་གསུངས་རེད་པ། དེ་ལས་སོ་སོ་སོ་སོ་རྨོངས་པ་ཅི་དང། སོ་སོ་སོ་སོ་ལས་འཕྲོ་བརླག་གཏོང་དང་རང་གིས་རང་ལ་གནོད་ཅི་ཡོད་དེ་དེ་ལས་ཆེས་ཅི་གྱོན་ཡོད་མ་རེད། ཨོ་དེ་འདྲ་རེད། དེ་ས་དེ་འདྲ་ཡིན་ས་ང་རང་ས་གང་ཚེ་དགེ་སྤྱད་སྐལ་ལྡན་ཡང། དགེ་བ་བདག་གིས་མ་བྱས་ལ་ངན་སོང་སྡུག་བསྔལ་ཀུན་རྨོངས་པ། དེ་ཡི་ཚེ་ན་ཇི་ལྟར་བྱོས། ཨ་ནི། ད་ལྟ་ང་རང་ཚོ་དགེ་བ་བྱེད་པའི་སྐལ་བ་ཡོད་པའི་སྐབས་ཅིག་ལ་དགེ་བ་མ་བྱས་ཅེས་ངན་སོང་གི་སྡུག་བསྔལ་དེ་རང་ཐོག་ལ་ཅི་ཕོག་ཐུག་གི་ན་དེ་ཚེ་བདག་གིས་ཅི་བྱར་ཡོད་ཟེར་ན་དེའི་ཚེ་ན་སོ་སོས་བྱེད་དགོས་སྐལ་ཡང་མེད། བྱེད་དགོས་སྐལ་མེད་པས། དེ་འདྲ་ཡིན་ས་ང་ཚོ་ངན་སོང་དུ་མ་ལྷུང་ཡག་གི་ཐབས་ཤིག་དེ་ད་ལྟ་ཉིད་ནས་བྱས་ན་ཇེ་མཐོ་རུ་མི་འགྲོ་མང་ཆེ་ལྷོང་ཚ་ས་ན

ད་ངན་སོང་དུ་འགྲོ་མི་དགོས་པ་ལ་ངན་སོང་གི་རྒྱུ་དེ་མེད་པར་བཟོ་དགོས་རེད་པ། རྒྱུ་དེ་མེད་པར་བཟོ་ཡག་དེ་འང་ཚ་གཙང་མ་གཅིག་བཟོས་ནས་སྡིག་པ་བཤགས། དགེ་བ་ཡག་པོ་གཅིག་བསྒྲུབས། སྡིག་པ་གཙང་མ་ཡག་པོ་གཅིག་བཤགས་ནས་གཙང་མ་གཅིག་དག་རོ་ཅན་ད་ངན་སོང་ལ་སྐྱེ་དགོས་ཡ་ཡོད་མ་རེད་དྲན། དེ་ལྟ་བུ་སྡིག་པ་དེ་ནི་འང་ཚ་བཤགས་ནས་གཙང་མ་གཅིག་བཟོས་ཟེར་དེ་ཁ་དོག་དེ་མ་དོ་མེད་པའི་ས་ཁག་པོ་ཞེ་དྲག་རེད་བ་གཉེན་པོ་སྟོབས་བཞིའི་སྒོ་ནས་བཤགས་དགོས་རེད། གཉེན་པོ་སྟོབས་བཞིའི་སྒོ་ནས་མ་བཤགས་ན་སྡིག་པ་ཆུང་ངུ་གཅིག་གིས་ངན་སོང་ཕེབས་ཐུབ་བོ་རེད། དེ་འདྲ་ཡོད་ས་ནི་ད་ལྟ་ང་ཚོ་ཐབས་ཤེས་དེ་ག་རེ་ཡོད་ཟེར་ན་མ་ཤི་གོང་ནས་དཀོན་མཆོག་གསུམ་ལ་སྐྱབས་སུ་བྲོས་ནས་དཀོན་མཆོག་ལ་སྐྱབས་བཅོལ་བ་ཡིན་ན་ཨ་ནི་ང་ཚོ་མི་ནག་ཅན་གཅིག་གིས་ཁྲིམས་ར་ནི་མ་འགྲོ་གོང་ནས་དཔོན་པོ་ཆེན་པོ་གཅིག་ལ་མགོ་བཏགས་ཞུ་ཐུབ་ཅེས་པ་ཡིན་པ་རེད། མི་ནག་ཅན་གཅིག་གསོད་པར་ངེས་ཅན་ཅིག་ཡིན་ན་ད་ག་རེ་བྱས་ན་བྱས་སོ་སོ་རང་བསྡད་པ་ཡིན་ན་ཁོ་གསོད་ཀྱི་ཐག་ཆོད་རེད་པ། ཁྲིམས་ར་ནང་སླེབས་ནས་གསོད་རྒྱུ་ཐག་ཆོད་རེད་པ། དེ་ལ་ལག་པ་ནང་མ་ཐེབས་གོང་བྱས་ནས་ནི་ཐབས་ཤེས་རྣམ་པ་སྣ་ཚོགས་བྱས་ནས། རང་གིས་རང་ངོས་ལེན་ཞུ་དགོས་ཀྱི་ཡིན་ན་འདྲ། ཡང་ན་ནི་དེ་ལས་ལྷ་གཟི་བརྗིད་སྤུངས་པོ་ཡིན་པ་ཅིག་རྩར་མགོ་བཏགས་ཞུས་ནས་འཐག་པ་ཡིན་ནའི་འདྲ། དེ་འདྲ་ཅིག་ཐབས་ཤེས་བྱས་པ་ཡིན་ན་ཁོ་ཐར་གྱི་འདུག། ཁྲིམས་ར་འགྲོ་མི་དགོས་བ་ཅིག་དང་གསོད་མི་དགོས་བ་ཅིག་ཆགས་ཀྱི་འདུག། དེ་འདྲ་མ་བྱས་ཐབས་ཤེས་མེད་བ་བྱས་ཐབས་ཤེས་ཅི་ནི་མ་བྱས་དེ་བསྡད་པ་ཡིན་ན། ཁྲིམས་ར་ནང་སླེབས་ཀྱི་རེད་ལ་ཁོ་ངེས་པར་དུ་ཡང་སྲོག་ཐོག་གཏོང་དགོས་རེད་པ། དེ་དང་གཅིག་པ་ཅིག་བྱས་ནས་ང་ཚོ་ངན་སོང་གི་ཁྲིམས་ར་ནང་མ་སླེབས་གོང་དུ། སྐྱབས་གཅིག་བཙལ་དགོས། ངན་སོང་དུ་འགྲོ་མི་དགོས་སྐྱབས་གཅིག་བཙལ། སྐྱབས་བཙལ་ཡས་དེ་ལ་སྐྱབས་མ་ནོར་བ་ཅིག་བཙལ་ན་མ་གཏོགས་ད་ག་སེ་ང་རང་ཚོ་འཇིག་རྟེན་པའི་ལྷ་སུ་ད་དྲི་མི་ད། ཡེ་ཤེས་པ་ཡིན་སྲིད་ཡིན་དེ་འདྲ་ནས་ལྷ་དེ་འདྲ་ཅིག་ལ་སྐྱབས་བཙལ་བ་ཡིན་ན་ཁོ་རང་ཚོ་ཡི་དྭགས་རེད་དེ། ཁོ་རང་ཚོ་ངན་སོང་ནས་ཐར་ཡོད་མ་རེད། ད་ད། འཇིག་རྟེན་ནང་ལ་ལྷ་ཕལ་གྱི་དེ་འདྲ་ཞིག་དགྲ་དུ་མ་གཅིག་གཅིག་རེད་གཉིས་གཉིས་རེད་ཁོ་ཚོ་ང་རང་ཚོ་ལས་སྐྱོ་རུ་མ་གཏོགས་དྲག་ཡག་ཡོད་མ་རེད། མངོན་ཤེས་དང་རྫུ་འཕྲུལ་རང་ཏོག་ཙི་ཏོག་ཙི་ཞིག་ཡོང་སྲིད་ཀྱི་རེད་གོ་ག་རེ་རེད་ཟེར་ན་བར་སྲིད་པ་དེ་འདྲ་ལས་མངོན་ཤེས་ཡོད་རེད་ཟག་བཅས་ཀྱི་མངོན་ཤེས་ཟིན་ངེས་ཚེ་བར་སྲིད་པ་ལས་ཡོད་རེད། མངོན་ཤེས་སྒྲ་ཐོས་ཚོར་ཤེས་ཡ་ཡོད་རེད། དེ་ཧ་ལས་ཡ་མ་རེད་དུད་འགྲོ་ལས་ཡོད་རེད་ཀླུ་ཡི་རྒྱལ་པོ་དེ་ཚོ་ལས་བ་སངས་རྒྱས་ཞལ་མཇལ་མྱོང་མཁན་དེ་འདྲ་ཡོད་རེད་ཀླུ་ཡི་རྒྱལ་པོ་དེ་ཚོ། སུ་ང་དུད་འགྲོ་ཀྱི་ལུས་ཡིན་ཙང་ང་རང་ཚོ་ལས་རྟེན་དམའ་ཡོད་རེད་མ་གཏོགས་ང་ཚོ་ལས་མཐོ་ཡོད་རེད་དེ་འདྲ་ཅིག་ལ་སྐྱབས་བཙལ་གྱི་བསྡད་པ་ཡིན་ན། ང་ཚོ་སྐྱབས་དེ་ནོར་བ་རེད་པ།

གཞན་ངན་སོང་གི་སྡུག་བསྔལ་ལས་ཡར་འདྲེན་པར་བྱེད་པ་ལ་ཐབས་ཤེས་མཁས་པ་རྣམ་པ་སྣ་ཚོགས་སྟོན་རྒྱུ་ཡོད་ཀྱི། འོ་དེ་འདྲ་བྱས་ཚར་བས་ཡིན་ན་ཕའི་ཐུགས་ཁུར་མ་འདའ་བར་ད་ག་ཟེར་བྱས་པས། སྟོན་པ་ནང་འདི་ཁྱེད་དྲན་མ་ཐག་འོ་དེ་འདྲ་བྱས་ཚར་བས་ཡིན་ན་སོ་སོ་སོ་སོར་འཕྲོ་བརླག་གཏོང་ཡོང་ཅི་མ་གཏོགས་དེ་གལ་ཡོད་མ་རེད། སོ་སོ་ཡི་རྒྱུད་ལ་ཡོད་མཁན་གྱི་དགེ་རྩ་དེ་ཚོས་སྐྱོབ་ནུས་མེད་པ་ཆགས་འགྲོ།